བུད་མེད་ཀྱི་སྤྲུལ་སྐུ་ལ་སོགས་པ་བྱུང་ཡོད་པ་ལྟར་ཨ་ནེ་ཐེངས་འདིའི་བུད་མེད་ཀྱི་ལེ་ཚན་ནང་ཨ་རིའི་རྒྱལ་ས་ཝ་ཤིང་ཊོན་གྱི་ཉེ་འགྲམ་དུ་ཡོད་པའི་མངའ་སྡེ་མེ་རི་ལན་ན་རྟེན་གཞི་བྱས་པའི་འབྲི་གུང་ཆོས་ཚོགས་ཀྱི་མཁན་པོ་ཚུལ་ཁྲིམས་ལགས་སུ་འབྲི་གུང་ཨ་ཕྱི་ཆོས་ཀྱི་སྒྲོན་མེའི་སྐོར་ལ་བཀའ་འདྲི་ཁག་ཅིག་ཞུ་གི་ཡིན། ཨ་ནེ་མཁན་པོ་ཚུལ་ཁྲིམས་ལགས་བཀྲ་ཤིས་བདེ་ལེགས།
བཀྲ་ཤིས་བདེ་ལེགས།
ལགས་འོང་ཨ་ནེ་ངས་ད་ལྟ་གོང་དུ་ངོ་སྤྲོད་ཞུས་པ་ནང་བཞིན་རེད་ད། ད་ལྟ་འབྲི་གུང་ཆོས་བརྒྱུད་ཀྱི་སྲུང་མ་ལ་ངོས་འཛིན་ཞུ་སའི་གི་ད་ལྟ་ཨ་ཕྱི་ཆོས་ཀྱི་སྒྲོན་མེ་སྐུ་ཚེའི་ལོ་རྒྱུས་ཞུས་ནས་མི་འདུག་ཡང་ཁོང་གི་རྣམ་ཐར་ཅིག་ནས་ཐོག་མར་ངོ་སྤྲོད་གནང་རོགས་གནང་དེ་ག་ནང་བཞིན་འབྲི་གུང་ཆོས་བརྒྱུད་དང་ཨ་ཕྱི་ཆོས་ཀྱི་སྒྲོན་མེ་གཉིས་བར་གྱི་དམིགས་བསལ་གྱི་འབྲེལ་བ་ཅིག་བྱུང་སྟངས་ཅིག་ཡོད་རེད་པ་ལོང་ལགས་སོ། འདི་ཅིག་བཀའ་གནང་རོགས་གནང།
ལགས་སོ། ད་དང་པོ་འདི་འདྲས་རེད་ཨ་ཕྱི་ཆོས་ཀྱི་སྒྲོན་མ་འདི། སྤྱིར་བཏང་གི་ང་རང་ཚོ་གི་ནང་པ་སངས་རྒྱས་ཀྱི་འགྲོ་སྟངས་འདྲ་པོ་བྱས་པ་ཡིན་ན་ད། སྤྲུལ་པ་ཅིག་རེད་སྤྲུལ་པ་ཡིན་ཚུལ་དེ་ག་འདྲ་རེད་ཟེར་ན་ཨ་ཕྱི་ཆོས་ཀྱི་སྒྲོན་མ་དེ་ཆོས་སྐུ་ལྟར་ཆོས་སྐུ་ལྟར་བྱས་ན་ཡུམ་ཆེན་མོ་ཡིན་ཟེར་གྱི་རེད་ལོངས་སྐུ་ལྟར་བྱས་ན་ནི་རྡོ་རྗེ་རྣལ་འབྱོར་མ་ཡིན་ཡང་ང་ཚོ་ཕག་མོ་ཡིན་ཟེར་གྱི་རེད་ནི་སྤྲུལ་སྐུ་ལྟར་བྱས་ན་ནི་རྗེ་བཙུན་སྒྲོལ་མ་ཡིན། དེ་དག་གི་སྤྲུལ་གཞི་དེ་དག་ལ་བརྟེན་ནས་སྤྲུལ་པའི་དེ་ནི་ཨ་ཕྱི་འདི་ད་མི་ཡི་གཟུགས་སུ་བྱུང་བ་ཡིན་ཟེར་གྱི་རེད། ནོས། ཨ། དང་པོ་འདི་མི་ཡི་གཟུགས་སུ་བྱུང་བ་དེ་སྔོན་དུ་ནས་སྤྱིར་བཏང་གི་ཨ་ཕྱི་འདི་ལ་ཆོས་ཕྱོགས་ནས་འབྲེལ་བ་ཤུགས་ཆེན་པོ་ཡོད་ཟེར་བ་ད་ཁོང་ཡང་ཨུ་རྒྱན་གྱི་ཡུལ་དུ་ཨ་ནི་བས་མི་མ་ཡིན་གྱི་ཚུལ་དུ་བཟུང་ནས་མཁའ་འགྲོ་མའི་ཚུལ་དུ་བཟུང་ནས་སྤྲུལ་པ་དེ་འདྲ་བྱུང་ཡོད་ས་རེད། ནོས། དེ་ནས་གུ་རུ་རིན་པོ་ཆེ་ཕེབས་པའི་སྐབས་སུ་ཡང། འབྲི་གུང་ལ་གཏེར་སྒྲོམ་ཟེར་བྱེད་ཅིག་ཡོད་རེད། འདི་ལ་གུ་རུ་རིན་པོ་ཆེ་མཚམས་མང་པོ་བཞུགས་རེད་གུ་རུ་རིན་པོ་ཆེ་དང་མཁའ་འགྲོ་ཡེ་ཤེས་མཚོ་རྒྱལ། དེའི་སྐབས་སུ་དེ་ནི་ཁོང་གུ་རུ་རིན་པོ་ཆེ་གིས་འདི་ལ་ཚོགས་ཀྱི་འཁོར་ལོ་བསྐོར་བའི་སྐབས་སུ། མཁའ་འགྲོ་མའི་ཚུལ་དུ་ལས་ཀྱི་མ་མོའི་ཚུལ་དུ་བྱས་ནས། མི་མ་ཡིན་གྱི་ཚུལ་དུ་བྱས་ནས་འདི་ལ་སྤྲུལ་པ་ཞིག་ཡིན་ཟེར་གྱི་ཡོད་རེད་ད།

སྤུ་གུ་དེ་འདྲས་ཅིག་ཆགས་འདུག་པར་བརྟེན་ཁོང་ཡབ་ཡུམ་གཉིས་ལ་སྤུ་གུ་ཁྱོན་ནས་མ་འཁོར་བ་དེས་བལ་ཡུལ་ལ་ཕེབས་འདུགའམ་སྨོན་ལམ་བརྒྱབ། བལ་ཡུལ་ལ་ཕེབས་འཆར་ད་ང་ཚོས་ད་ལྟ་སྭ་ཡམ་བྷུ་ཟེར་གྱི་འདུག་སྭ་ཡམ་བྷུ་ནཱཐ་ད་ལྟ་འཕགས་པ་ཤིང་ཀུ། འཕགས་པ་ཤིང་ཀུན་གྱི་མཆོད་རྟེན་དེའི་རྩ་ལ་དེ་ནས་དེ་ལ་སྐོར་བ་བརྒྱབ་སྨོན་ལམ་བརྒྱབ་ན་སྤུ་གུ་འབྱུང་གི་རེད་ཟེར་གྱི་དེ་འདྲ་གི་ལོ་རྒྱུས་ཅིག་ཡོད་ས་རེད་དེ་ཡོད་དུས་ཙམ་པ་ཁོང་རྣམ་གཉིས་བལ་ཡུལ་ལ་ཕེབས་དེ་ནས་གསོལ་བ་སྨོན་ལམ་དཔེ་མང་པོ་བཏབ་བཞུགས་དུས་ཙམ་པ་ལ་དེ་ནས་དགོང་དག་ཅིག་རྨི་ལམ་དཔེ་བཟང་པོ་ཞེ་པོ་བྱུང་འདུག་རྨི་ལམ་དཔེ་བཟང་པོ་བྱུང་བའི་སྐབས་སུ་ཨ་ནེ་ཁོང་ཡབ་ཡུམ་གཉིས་ཀ་ད་ཐུགས་འདྲ་པོ་ཚིམ་ནས་ད་ང་གཉིས་ལ་སྤུ་གུ་འཁོར་ས་རེད་ད་ཡག་པོ་ཡོང་ས་རེད་ཟེར་ནས་ད་བོད་ལ་ལོག་ཕེབས་འདུག་ནོས། དེ་ནས་བོད་ལ་ལོག་ཕེབས་ནས་ད་ཨ་ཕྱི་འཁྲུངས་ས་དེ་འབྲི་གུང་རང་ནང་ཆགས་ཀྱི་རེད་འབྲི་གུང་ཟེར་ནས་ལུང་པ་ཅིག་ཡོད་པ་དེ་རང་ནང་ཆགས་འདུག་ག་རེད། ནོས།

དེ་ནས་ཡར་ཏོག་ཙམ་འཚར་ཡོང་དུས་ཙམ་པ་དགུང་ལོ་བཞི་ལྔ་ཟླ་བ་ད་བཀའ་མོལ་གསུང་ཐུབ་དུས་ཙམ་པ་ནས་དེ་ནས་མི་ཚང་མ་ལ་ཆོས་བཤད་དེ་མི་བྱེད། ཆོས་ཕྱོགས་སྐོར་ནས་རྐྱང་རྐྱང་ཅིག་བཀའ་མོལ་གནང་བཞུགས་མཁན་གྱི་དེ་འདྲས་ཅིག་བྱུང་ཡོད་ས་རེད་བས་དེ་ནས་བུ་མོ་དཔེ་ཆོས་ལ་དད་པ། དཔེ་མཛེས་སྡུག་ལྡན་པ་ཡག་པོ་ཅིག་བྱས་དེ་ནས་དེ་ཡིན་དུས་ཙམ་པ་དེ་མི་ཚང་མས་ད་ཆོས་ཀྱི་སྒྲོན་མ་བཤད་ནས་དེ་འདྲས་ད་དེ་ཕ་མས་དངོས་སུ་བཏགས་བཞག་ཀྱོག་དེ་ཡིན་ན་མིན་ན་ད་གང་ལྟར་མཚན་དེ་དེ་འདྲས་ཆགས་སོང་འདུག། ཨ་ཕྱི་ཆོས་ཀྱི་སྒྲོན་མ་ཟེར་དེ། དེ་འདྲས་ཆགས་སོང་དེ་ཡིན་ན་ཡང་ཁོང་དགུང་ལོ་བཅུ་བཅུ་ནས་ཕལ་ཆེར་དགུང་ལོ་བཅུ་བཅུ་གཅིག་ཁ་ཐོར་དུ་བ་ནས་ཡབ་དང་ཡུམ་གཉིས་ཀ་ལོ་ཟླ་སྔ་ཕྱི་འདྲ་པོ་བྱས་ནས་གྲོངས་སོང་ཡིན་ས་རེད། ཨ་ལས།
དེ་ནི་རྒྱུ་ནོར་ཡོད་པ་ཚང་མ་ལོ་ཡབ་ཡུམ་གཉིས་ཀྱི་རྗེས་འཇུག་ལ་བྱས། དཔེ་འགྲོ་སོང་ཚང་མ་བཏང་བྱས་ཡབ་ཡུམ་གཉིས་རྗེས་འཇུག་བྱས་ཏེ་ཁོ་རང་གཉེན་ཚན་གྱི་གཉེན་ཚན་གྱི་ནང་ལ་བཞུགས་ཡིན་ས་རེད་དེ་ནི་གཉེན་ཚན་གྱི་ནང་བཞུགས་པའི་སྐབས་སུ་ད་ཁོང་དགུང་ལོ་བཅུ་བཞི་བཅོ་ལྔ་ལ་ཕེབས་དུས་ཙམ་ལ་དཔེ་མི་སྲིད་ཀྱི་ད་དཔེ་བུ་མོ་མཛེས་སྡུག་ལྡན་པ་ཞེ་པོ་ཅིག་བྱས་ནས་མཁའ་འགྲོ་མ་ཡིན་དུས་ཙམ་པ་ལ་འདི་ཡིན་ས་རེད།

ཨེ། ས་མདོ་ལ་ད་ཁོ་རང་གི་གཉེན་ཚན་དེ་རྒྱུ་ནས་མང་རྒྱན་བྱས་ནས་ས་མདོ་ལ་ཕེབས་པ་ཡིན་ས་རེད། ལོས། ཨ་ནས་ས་མདོ་ལ་ཕེབས་ནས། ཨ་ནས་གཉེན་ཚོང་པ་དེ་ཚོ་མཉམ་དུ་ཕེབས་ནས་དེ་ནས་མ་གི་ད་ད། ཕལ་ཆེར་ག་གཅིག་གུ་དོག་དོག་ཅིག་ཡིན་ས་རེད་དེ་པར་ཕེབས་དུས་ཙམ་པ་ལ་དེ་ནས་ཨ་ཕྱི་གིས་ཚོང་པ་དེ་ཚོ་ལ་ད་ཁྱེད་རང་ཚོ་ཕ། མུ་མཐུད་ནས་སོ་སོ་ལམ་ཀ་ལ་རྒྱུགས་ཤོག་ཟེར་ནས་ང་བསྡད་ས་འདི་རེད་ས་ང་འདི་ནས་ཕར་འགྲོ་གི་མེད། ཨ་ནེ་ལུང་པ་དེ་ཕུ་དེ་ལ། མཚམས་པ་གཅིག་ཡོད་ས་རེད། ནུས། ཨ་ནེ་མཚམས་པ་དེ་ཏོག་ཙམ་དགུང་ལོ་ཡ་དེ། ཡ་དེ་ཆེན་པོ་ཆགས་ཚར་ཡོད་ས་རེད། དགུང་ལོ་ཡ་ཆེན་པོ་བྱས་དེ་ནས་ཡིན་ན་ཡང་ཁོང་གིས་ཨ་ཕྱི་གིས་དེ་ནི་མཚམས་པ་དེའི་རྩ་ལ་ཕེབས་ནས། ད་ང་ས་ལྷ་ས་རྒྱུད་ནས་གཡས་དབུས་ནས་སླེབས་པ་ཡིན། དེ་ནི་ཁྱེད་རང་མཉམ་དུ་ང་གཉིས། པས། ད་གཉེན་སྒྲིག་བྱེད་དགོས་རེད། དེ་ནི་པས། དེ་གསུངས་དུས་ཙམ་པ་མཚམས་པ་དེ་གིས། ང་གཅིག་ནས་རྒད་པོ་རེད།

ད་ཡ་གི་མི་རྒྱུད་དགོས་ཀྱི་ཡོད་ས་རེད་དེ་ཕལ་ཆེར་མ་འོངས་པ་ལ། འོ་དེ་འདྲས་བྱས་ནས། ད་གང་ལྟར་ད་ཨ་ཕྱི་གི་ད་སྤྲུལ་པ་དེ་འདྲས་བསྟན་ནས། དཔེར་ན་ཨ་མྱེས་ཚུལ་ཁྲིམས་རྒྱ་མཚོས་ད་ང་ང་ཡིས་རྟེན་འབྲེལ་བྱས་པ་ཡིན་ཀྱང་མི་སྐད་བཏང་ཡས་ཡོག་མ་རེད་ང་ལ་སྟོན་མོ་བཏང་ཡས་ཀྱི་ཁ་ལག་བཏང་ཡས་དེ་འདྲས་དགའ་བསྐུ་ཅིག་ཞལ་ལག་དེ་ཕུལ་ཡས་དེ་འདྲས་མེད་གསུངས་དུས་ཙམ་པ་ལ་ཨ་ཕྱིས་དགའ་བསྐུ་ཅིག་བྱེད་གི་མ་རེད། ཁྱེད་རང་ཤ་ཅིག་ཐབས་ཤེས་བཏང་ཤོག་ཟེར་དེ་དེ་ནི་ཁོང་ལ་ལུག་ཤ།

ཨེ་ནི། མ་གི་ཁམས་མ་གི་ད་ལྟ་བྲག་ཕུག་ཆེན་པོ་ཅིག་ཡོད། དེ་ན་ཨ་ཕྱི་རྗེས་ལ་མཁའ་སྤྱོད་ལ་ཕེབས་དང།
ནུས།
ཨེ་ནི་མཁའ་སྤྱོད་ལ་ཕེབས་ནས། ཨེ་ནི་ཁོང་གིས་མ་འོངས་པ་ལ། ཨེ་ནི་བས་ངའི་མི་རྒྱུད་འདི་ལ། བུ་རྒྱུད་འདི་ལས། མཆེད་པ་གི་ཨེ་ནི་བས། དགེ་བའི་བཤེས་གཉེན་དཔེ་མི་སྲིད་ཀྱི་སངས་རྒྱས་བསྟན་པ་ལ་བྱ་བ་བྱེད་མཁན་གྱི་བླ་མ་ཡག་པོ་ཅིག་ཡོང་གི་རེད། དེའི་སྐབས་སུ། ཨེ་ནས་ང་རང་རང་སྲུང་མའི་ཚུལ་དུ་བཟུང་ནས་ཨེ་ནས་བས་ཡོང་གི་ཡིན་གསུངས་ནས་འོ་དེ་འདྲས་བཤད་ནས་ད་ཨ་ཕྱི་ཁོ་རང་གི་སྲས་ཀྱི་ད་མི་ཐོག་བཞི་པ་དེ་ཆགས་འགྲོ་གི་རེད་འཇིག་རྟེན་གསུམ་མགོན་དེ།
ཨཱ་ལས། ཨ་ཕྱི་གི་སྲས་ཀྱི་སྲས་ཀྱི་སྲས་ཟེར་ནས་ཨེ་ནས་བས་ཡབ་རྣལ་འབྱོར་པ་རྡོ་རྗེ་དེ་བས་ཨ་ཕྱི་ཡང་ཚ་འདྲ་བོ་ཅིག་ཆགས་སོང་བ་རེད་ལའོ། ཧཱུྃ། ཡང་ཚ་བྱས་ནས་དེ་ནི་ཡང་ཚ་གི་སྤུ་གུ་ཡིན་དུས་ཙམ་པ་ལ་ཨ་ཕྱི་ཟེར་དུས་ཙམ་པ་ལ་ང་ཚོས་རྨོ་རྨོ་ཟེར་གྱི་འདུག་ཨང།
ལོས།

དེ་ནས་ཕྱིས་སུ་འཇིག་རྟེན་གསུམ་མགོན་ད་ཆིག་སྟོང་བརྒྱ་དང་བཞི་བཅུ་ཞེ་གསུམ་ལ་འཁྲུངས། ཨ་ནེ་ཁོང་འཁྲུངས་ས་ཁམས་ནས་རེད། དེ་ནས་ཕྱིས་སུ་དཔེ། དགུང་ལོ་ཉི་ཤུའི་ནང་འདྲ་བ་ཕལ་ཆེར་ཡིན་ས་ཡོད་དེ་ནས་དབུས་ཕྱོགས་ལ་ཕེབས་རེད། འགྲོ་མགོན་ཕག་མོ་གྲུ་པར་བསྟེན་དེ་ནས་དཔེ་ད་ཁོ་རང་དཀའ་བ་མང་པོ་སྤྱད་ནས། དཔེ་མི་སྲིད་ཀྱི་ད། བཀའ་བརྒྱུད་གོང་མ་གི་རྣམ་ཐར་ཚང་མ་ད་འདྲ་པོ་འདྲ་པོ་རེད་དཔེ་མི་སྲིད་ཀྱི་དཀའ་བ་སྤྱད་ནས། དཀའ་བ། ཁྱད་དུ་བསད་ངལ་བ་དང་དུ་ལེན་ནས་དཔེ་མི་སྲིད་ཀྱི་ལོ་མང་པོ་ལ་མཚམས་བསྙེན་སྒྲུབ་བཞུགས་ནས་ནས་ཕྱིས་སུ། ཁོང་ད་བླ་བརྒྱུད་འཛིན་དགོན་པ་འཛིན་དེ་འདྲས་བྱས་ནས་འབྲི་གུང་ཕྱོགས་ལ་བཞུགས་དུས་ཙམ་པ་ལ་ཨ་ཕྱི་གིས་དངོས་སུ་ད་དཔེ་མ་མོའི་ཚུལ་དུ་ད་མཁའ་འགྲོ་མའི་ཚུལ་ཟེར་བ་ད་མི་མ་ཡིན་ཟེར་བ་ལ་དེ་འདྲས། བཟུང་ནས་དེ་ནས་ཨ་ཕྱི་ཀྱིས་སྐྱོབ་པ་འཇིག་རྟེན་གསུམ་མགོན་གྱི་དྲུང་ནས་དགེ་བསྙེན་མའི་སྡོམ་པ་ཞུ་ཡ་ལ་སོགས་པ་ཆོས་ཞུ་ཡ་དེ་ནས་ཨ་ཕྱི་ཀྱིས་སྐྱོབ་པ་རིན་པོ་ཆེ་གི་དྲུང་ནས་ད། དམ་བཅའ་བཞེས་ནས་དེ་ནས་དཔེ་མ་འོངས་ཇི་སྲིད། འབྲི་གུང་བཀའ་བརྒྱུད་ཀྱི་བསྟན་པ་འདི་ནམ་གནས་ཀྱི་བར་དུ། ཁོང་གིས། བསྟན་པ་འདི་སྲུང་གི་ཡིན་ཟེར་ནས་དེ་ལ་བརྟེན་ནས་དེ་ནས་ད་ལྟ་ཡིན་ནའི་ཡང་ད་འབྲི་གུང་བཀའ་བརྒྱུད་ཀྱི་སྲུང་མའི་གཙོ་བོ་འདི་ཨ་ཕྱི་འདི་ཆགས་བསྡད་རེད་དེ་ནས་སངས་རྒྱས་བསྟན་པ་སྤྱི་གི་སྲུང་མ་གཙོ་བོ་འདི་མགོན་པོ་ཆགས་བསྡད་རེད་བ་དེ་ཡིན་དུས་ཙམ་པ་ལ། དེ་འདྲ་ཟེར་ན་ད་འབྲི་གུང་བཀའ་བརྒྱུད་ལ་ཐད་ཀར་འབྲེལ་བ་ཡོང་སྟངས་འདྲ་པོ་དེ་འདྲས་རེད། ལགས་ལགས་སོ་ད་རང་ད་གོང་དུ་ངོ་སྤྲོད་གནང་པའི་ད་འབྲི་གུང་ཨ་ཕྱི་ཆོས་ཀྱི་སྒྲོན་མ་དང་ཡང་དཔལ་ལྡན་ལྷ་མོ་གཉིས་ངོ་བོ་གཅིག་པ་ཡིན་པ་ཅིག་ལ་ངོས་འཛིན་གནང་གི་འདུག་བ་འདི་འདྲ་རེད་པས། ད་སྤྱིར་བཏང་གི་སྤྲུལ་གཞི་ཟབ་པོ་གཅིག་པ་རེད་དཔལ་ལྡན་ལྷ་མོ་ཡིན་ན་ཡང་སྤྲུལ་གཞི་འདི་རྗེ་བཙུན་སྒྲོལ་མ་རེད་ཟེར་ན་འདྲ། ཡུམ་རྡོ་རྗེ་རྣལ་འབྱོར་མ་རེད་ཟེར་ན་འདྲ། ཡུམ་ཆེན་མོ་ཤེས་རབ་ཀྱི་ཕར་ཕྱིན་མ་ཟེར་ནས་འདི་རེད་ཟེར་ནས་འགྲིག་གི་རེད་ད་འདི་ཚོ་ཚང་མ་ལོ། སྤྲུལ་གཞི་ཚང་མ་གཅིག་པ་ཡིན་ཟེར་ནས་འགྲིག་གི་རེད་འདི་ཡིན་དུས་ཙམ་པ་ལ་ཨ་ནེ་རྒྱ་གར་ནང་དུ་ད་སྲུང་མ་ཡོད་ན་མེད་ན་དེ་ད་དཔལ་ལྡན་ལྷ་མོ་འདི་ཚོ་ཤྲཱི་དེ་བཱི་ཟེར་གྱི་འདུག་ག། ལོང། ད་དེ་ཕྱི་ནང་ཐུན་མོང་གི་ཁས་ལེན་པ་འདྲ་པོ་ཅིག་དེ་འདྲས་ཅིག་ཟེར་གྱི་ཡོད་རེད་ཡིན་ནའི་ཡང་ད་ཨ་ཕྱི་འདི་སྤྲུལ་པ་དངོས་སུ་བསྟན་པའི་སྐབས་སུ། དེ་ནས་བོད་རང་ལ་འཁྲུངས་བསྡད་པ་གི་བུད་མེད་ཅིག་དེ་ཡང་དཔེ་རྣལ་འབྱོར་མ་ཆེན་མོ་ཅིག་དེ་ནི་ཁོང་ཁོ་རང་སྐུ་ཚེ་འདི་ལ་དཔེ་མཁའ་སྤྱོད་དུ་གཤེགས་སོང་བ་རེད་སྐུ་ལུས་མ་སྤངས་པར།
ཨ་ནི་ད་ཕུང་པོ་འདི་རྦད་མེད་པ་རྩ་མེད་ཆགས་ནས། ད་འཇའ་ལུས་གྲུབ་སོང་བ་རེད། ཨ་ལས་འཇའ་ལུས་གྲུབ་པ་ནོ། དེ་བྱས་ནས་དེ་ནས་ཁོང་མཁའ་སྤྱོད་ལ་གཤེགས་ས་ཀྱི་ལུང་པ་ད་ལྟ་ཡང་ཁམས་ཕྱོགས་ལ་ཡོད། ཡོད་ས་རེད་ང་འདི་ནས་མཇལ་མ་མྱོང་སྟེ། ཡོད་རེད་དེ་འདྲས་གསུང་གི་འདུག་དེ་ནས་འདི་བྱས་ནས་ཁོང་གི་ཕྱག་དཔེ་ཚང་མ་དེ་ལ་མཛད་ནས་ད་ད་ལྟ་ཨ་ཕྱི་གི་སྒྲུབ་ཐབས་དང་དེ་འདྲ་མང་པོ་ཅིག་ཨ་ཕྱི་ཁོ་རང་རང་གིས་མཛད་བཞག་པ་རེད་དེ་འདྲས་བྱས་ནས་ད་ག་འདྲ། འདི་ཡང་ང་ཚོ་གི་བོད་ལ་སྲུང་མ་འདི་ཚོ་ཁ་ཤས་ཅིག་ཡང་ལུང་པ་དེའི་ནང་ལ་མི་དེ་འདྲའི་གཅིག་ག་རེ་ཟེར་འདྲེ་ལ་སྐྱེས་པ་ཟེར་རེད་བ། འདྲེ་ལ་སྐྱེས་ནས། དེ་ནས་བླ་མ་སྐྱེས་ཆེན་དཔེར་ན་གུ་རུ་རིན་པོ་ཆེ་ལ་སོགས་པས་དམ་འདོགས་བྱས་ནས། ཨེ་ནི་འདྲེ་དེ་གིས་ད་ག་ལི་སུ་ཆོས་ཁས་ལེན་ནས། ཨེ་ནི་ཆོས་ལ་ཞུགས་བཞག་པ་གི། འཇིག་རྟེན་པའི་སྲུང་མ་ཟིག་རེ། དེ་འདྲའི་ཅིག་ཡོད་རེ། ད་ཨ་ཕྱི་ལྟ་བུ་ཆ་བཞག་ན་ཡེ་ཤེས་པའི་ལྷ་ཟིག་རེད་གང་ཡིན་ཟེར་ན་ཁོང། བསམ་བཞིན་དུ་མིའི་སྐྱེ་བ་བཞེས། རྗེ་བཙུན་སྒྲོལ་མ་ཡིན་རེ་གཉིས་སམ་བཞིན་དུ་མིའི་སྐྱེ་བ་བཞེས་བསྡད་པ། ཨནི་མིའི་སྐྱེ་བ་བཞེས་པའི་རྗེས་སུ་བསམ་བཞིན་དུ་ད་ཨ་ནི་པས། ཁོང་གི་བུ་རྒྱུད་ལས་བྱུང་བའི་ཆོས་བརྒྱུད་དེ་སྲུང་བར་བྱ་བའི་ཆེད་དུ་སྲུང་མའི་ཚུལ་དུ་བཟུང་ནས་དེ་ཡིན་དུས་ཙམ་པ་ལ། འདི་ལ་ཡེ་ཤེས་པའི་སྲུང་མ་ཟེར་བ་རེད་ད་ང་ཚོ་སྐྱབས་འགྲོ་ཡིན་ནའི་བྱས་ཆོག་གི་ཡོད་རེད། དེ་ནི་ཡི་དམ་ཆོག་བསྟེན་ཆོག་གི་ཡོད་རེད་ག་རེ་ཡིན་ནའི་བྱས་ཆོག་གི་ཡོད་རེད་དེ་ཡིན་ན། ཨ་ལས། འཇིག་རྟེན་པའི་སྲུང་མ་འཇིག་རྟེན་དྲེགས་པ་གཅིག་ཡིན་ན་སྐྱབས་འགྲོ་བྱས་ཆོག་གི་མ་རེད་ཡི་དམ་ལ་བསྟེན་ཆོག་གི་མ་རེད་ད་ཁོ་དྲེགས་པ་ཡིན་དུས་ཙམ་པ་ལ། ཕལ་སྐད་འདྲ་པོ་བརྒྱབ་ན་ཞབས་ཕྱི་འདྲ་པོ་བཞག་ནའི་འགྲིག་ཡོད་རེད་ཡིན་ནའི་ཡ་ཡེ་ཤེས་པའི་སྲུང་མ་དེ་ཕྱག་འཚལ་ན་འགྲིག་ཡོད་རེད་སྐྱབས་འགྲོ་བྱས་ནའི་འགྲིག་ཡོད་རེད་ག་རེ་ཡིན་ནའི་འགྲིག་ཡོད་རེད་གང་ཟེར་ན་ཁོང་འཇིག་རྟེན་ལས་འདས་པ་གཅིག་རེད་བ། ལགས་འོང་ས་བཅུ་ཐོབ་པ། དཔལ་ལྡན་ལྷ་མོ་དང་ཨ་ཕྱི་ཆོས་ཀྱི་སྒྲོན་མ་གཉིས་འདི་ངོ་བོ་གཅིག་ཡིན་ཟེར་ན་འགྲིག་གི་རེད་ད་དེ་ལ་མ་ཆོག་པ་ཡོད་མ་རེད་པ་ཡེ་ཤེས་ཐམས་ཅད་རྒྱལ་བ་ཐམས་ཅད་ཡེ་ཤེས་ཀློང་དུ་གཅིག་ཟེར་བ་རེད་དེ་ཡིན་དུས་ཙམ་པ་ལ་ངོ་བོ་གཅིག་ཏུ་ཡིན་ཟེར་ནའི་འགྲིག་གི་ཡོད་རེད་ད་དེ་ལ་དེ་ཆར་མ་ཆོག་པ་ཡོད་ཀྱི་མ་རེད་བསམ་གྱི་འདུག། རེད་ད་ད་ཁོ་རང་ཚོ་ས་བཅུ་ཐོབ་པའི་ལྷ་རེད་བ།

ང་ཚོ་བྱས་ན་སྐུ་སྲུང་ཚོ་དེ་རེད་ད་མི་བྱས་ན་རེད་བ། འདི་ཡིན་དུས་ཙམ་པ་དྲན་དུ་བསྡད་ནས་བྲིས་ཡོད་རེད་ད་དེ་བསྟེན་པའི་སྐབས་སུ། གནས་ཚད་ལ་དཔག་པའི་སོ་སོ་ཉམས་ལེན་གྱི་གནས་ཚད་ཅིག་ཡོད་རེད་བ། དེ་ལ་དཔག་པ་གི་བསྟེན་སྟངས་དེ་ལ་ཁག་ཁག་ཡོད་ས་རེད་ལས་དང་པོ་པའི་སྐབས་སུ་རྗེ་བོའི་ཚུལ་དུ་བསྟེན་པ། རང། ཨེ་ནི་རྟོགས་པ་ཡ། ཆེན་པོ་ཆགས་ཡོང་དུས་ཙམ་པ་གྲོགས་ཀྱི་ཚུལ་དུ་བསྟེན་པ། ཨེ་ནི་རང། རྡོ་རྗེ་འཆང་དུ་འགྱུར་བའི་སྐབས་སུ་ད་མཐོན་པོ་མཐོན་པོ་ལ། གནས་ཡོང་དུས་ཙམ་པ་ལ་དེ་ནས་བྲན་གྱི་ཚུལ་དུ་བསྟེན་པ་བྱས་ནས་སྲུང་མ་བསྟེན་ཚུལ་ཁོ་རང་ཡང་དེ་འདྲའི་ཁག་ཁག་ཡོད་ས་རེད། ཨ་ནི། ད་སྲུང་མ་འདི་ཚོ་བསྟེན་པ་ཡིན་ན་ཨ་ནི་ཕན་ཐོགས་ག་རེ་ཡོད་རེད།
འདི་ཁོང་ང་རང་ཚོ་གི་སངས་རྒྱས་བསྟན་པ་ལ་བྱ་བ་བྱེད་མཁན་ཅིག་ཡིན་ན། ཁོ་རང་ཚོ་གི་དམ་བཅའ་ག་རེ་བཞེས་རེད་ཟེར་ན་སངས་རྒྱས་ཀྱི་བསྟན་པ་འདི་སྲུང་གི་ཡིན། སངས་རྒྱས་བསྟན་པ་ལ་ཉམས་ལེན་བྱེད་མཁན་དེ་སྲུང་གི་ཡིན་ཟེར་གི་ཡོད་རེད་བ་ལ།
རེད་རེད།
ད་ཡེ་ཤེས་པའི་ལྷ་ཐམས་ཅད་འདི་རང་རེད་དེ་རང་གི་ལས་ཀ་སྡུག་ཅག་རྐྱང་རྐྱང་བྱས་ན་སྲུང་མ་བསྟེན་ཀྱང་ཕན་ཐོགས་ཡོང་མ་རེད་གང་ཟེར་ན། སྲུང་མ་གི་ལས་ཀ་དེ་སངས་རྒྱས་བསྟན་པ་སྲུང་ཡས་རེད་མ་གཏོགས་མི་དེ་སྲུང་ཡས་མ་རེད་ཨོང། ད་རང་མི་སྡུག་ཅག་ཅིག་བྱས་མི་ལ་གནོད་པ་རྐྱང་རྐྱང་བྱས་སངས་རྒྱས་བསྟན་པ་ལ་ཕར་བཤིག་ཡས་རྐྱང་རྐྱང་རྐྱང་རྐྱང་བྱས་སོང་ན། ཨ་ནི། སྲུང་མ་དངོས་གནས་ཀྱི་ཡེ་ཤེས་པའི་སྲུང་མ་འདི་ཀྱང་ཕན་ཐོགས་ཐུབ་ཀྱི་མ་རེད། ད་འཇིག་རྟེན་པའི་དྲེགས་པ་ཅིག་ཡོད་རེད་པ། འཇིག་རྟེན་པའི་དྲེགས་པ་དེ་གིས་ད་རང་གི་ལས་ཀ་སྡུག་ཅག་ག་ཚད་བྱས་ཀྱང་ཁོ་ལ་རྔན་པ་སྤྲད་ཁ་ལག་སྤྲད་ཟ་ཡས་སྤྲད་སོང་ན། གནས་སྐབས་ཙམ་ལ་ཁོ་ཕན་ཐོགས་ཀྱི་རེད། ལོས་ལོས། ཡིན་ཀྱང། ཨ་ནེ་ཕུགས་སུ། རང་གི་སྤྱིར་གྱི། ག་རེ་ཟེར་བ་ད་ཐར་པ་དང་ཐམས་ཅད་མཁྱེན་པ་ལ་བར་ཆད་བྱས་ཡོང་གི་རེད། གཉིས་ནས། ཤི་བའི་སྐབས་སུ་དེ་ནི་ཕལ་ཆེར་རང་དེའི་འཁོར་ལ་སྐྱེ་ཡས་ལ་དཔེ་ཉེན་ཁ་ཡོད་རེད། འདྲེ་ལ་སྐྱེས་ཟེར་གྱི་རེད་བ་ད་ང་ཚོ་བོད་སྐད་ནང་བཤད་ན། འདྲེ་ལ་སྐྱེ་ཡས་ལ་དཔེ་ཉེན་ཁ་ཡོད་རེད། གང་ཟེར་ཁོ་སེམས་ཐག་ཉེ་པོ་ཤུགས་ཀྱིས་ཆགས་འགྲོ་གི་ཡོད་རེད་བ་དེ་ལྷ་དེ་ལ། ལ། ཚེ་འཇིག་རྟེན་པའི་ལྷ་དེ་ལ་སེམས་དང་ཉེ་པོ་ཆགས་འགྲོ་དུས་ཙམ་པ་ལ། ཁོ་དཔལ་དེ་ནི་ཤི་འགྲོ་དུས་ཙམ་པ་དེའི་རྣམ་ཤེས་དེ་མྱང་འདས་ཡིན་རུང་མཉམ་དུ། ལ། ད་ལྟ་ཁོ་རང་ཚོ་ལ་འཁོར་མང་པོ་འདུག་ག་རེ་དེ་ཡིན་དུས་ཙམ་པ་ལ། སྤྱིར་བཏང་གི་སྲུང་མ་བསྟེན་ཡས་དེ་ལ། དཔེ་གཟབ་གཟབ་བྱེད་དགོས་རེད་སྲུང་མ་འདི་གཙོ་བོ་དེ་ང་རང་ཚོ་གི། ག་རེ་ཟེར་ཡས་ད། ཆོས་བྱེད་མཁན་གཅིག་ཡིན་ན། ཡེ་ཤེས་ཀྱི་སྲུང་མ་རྣམས་མ་བསྟེན་ཀྱང། དེ་གྲོགས་འཕྲིན་ལས་བྱས་ཡོང་གི་རེད།
ལ།
ཨོ། ད། བསྟན་པ་ཡིན་ན་ནི་དེ་ནི་ཡིན་དེ་ཡིན། དཔེར་ན་བོད་ནང་དུ་བ་དེ་རིང་ཁ་སང་ལྷ་ཕེབས་ཀྱིན་ཡོད་རེད་པ་ལ།
ལོང། ལྷ་ཕེབས་ཀྱིན་འདུག་ཚུལ་དེ་འདྲ་ལབ་ཀྱི་འདུག་དེ་ཁོང་ཚོ་དུས་ཚོད་དེ་འདྲར་མ་ཤེས་ལྷ་བབས་ཀྱིན་འདུག་ལུང་པ་མང་པོ་ལ། ནོས། དེ་ནི་ག་རེ་བྱས་རེད་ཟེར་དུས་ཙམ་པ་ལ་དེ་ནི་རྒྱུན་དུ་རྡ་རམ་ས་ལ་ལ་འཛིན་དགོས་སྐུ་མདུན་གྱི་སྐུ་བཅར་བྱས་ནས་བསྡད་ཡོད་ལྷ་ཚོ་ཁོ་རང་ཚོ་གིས་དེ་འདྲ་ལབ་ཀྱི་འདུག། ཨ་ལེ། ཨོ་དེ་ཡིན་དུས་ཙམ་པ་ལ་སྐྱེས་བུ་དམ་པ་ཚོ་ཚོ་ཡིན་ན་ལྷ་མང་པོས་ཀྱང་ཡོང་བསྡད་ཀྱི་རེད་འཁོར་བསྡད་ཀྱི་རེད་སྲུང་བསྡད་ཀྱི་རེད། ནོས། ལྟ། སོ་སོའི་ཆོས་ཡག་པོ་མ་བྱས་སོ་སོ་མི་དཔེ་ཐ་མལ་པ་རྐྱང་རྐྱང་བྱས་བསྡད་སོང་ན་ལྷ་ག་ཚོད་འབོད་སོང་ན་ཡེ་ཤེས་པ་རྣམས་ཡོང་གི་མ་རེད་དེ་ནི་འཇིག་རྟེན་པའི་དྲེགས་པ་ཡོང་གནས་སྐབས་ཕན་ཐོགས་ལྟ་བུ་བྱས་དེ་ནི་ཕུགས་སུ་ཐར་པ་དང་ཐམས་ཅད་མཁྱེན་པ་གཉིས་ཀ་ལ་བར་ཆད་བྱས་ཡིན་བསྟན་པའི་སྣོད་སྐྱེ་གི་རེད་མ་གཏོགས་ཕན་ཐོགས་མ་རེད་བྱས་ཙང་སྐུ་མདུན་གྱིས་རྟག་པར་གསུང་དུས་འཇིག་རྟེན་དྲེགས་པ་ལ་སྐྱབས་བཅོལ་རྒྱུ་ཡོད་མ་རེད་དྲེགས་པ་ལ་བློ་ཞེ་དྲག་བྱེད་རྒྱུ་ཡོད་མ་རེད་ཟེར་དེ་རྒྱུ་མཚན་འདི་ལ་ཐུག་བསྡད་རེད།